ད་འདི་ནས་རང་བཞིན་ངན་པའི་སེམས་ཅན་ནི་སྡིག་སྡུག་དྲག་པོས་ནོན་མཐོང་ཚེ་རིན་ཆེན་གཏེར་དང་འཕྲད་པ་བཞིན་རྙེད་པར་དཀའ་བས་གཅེས་འཛིན་ཤོག། སྤྱིར་སེམས་ཅན་ཐམས་ཅད་ལ་དག་པའི་ཡིད་འོང་གི་རྣམ་པ་ལ་བརྟེན་ནས་ཕར་གཅེས་པར་འཛིན་པའི་བློ་སྐྱེ་དགོས་རེད། ལྷག་པར་དུ་ཡང་ཨེ་ནི་སེམས་ཅན་གཅིག་གིས་ཁ་སུག་རུ་བགད།

བཟོད་པ་སྒོམ་ཡག་དེ་ང་རང་ཚོ་ལ་ཁ་བཏང་ང་རང་ཚོ་ལ་གནོད་པ་བསྐྱལ་མཁན་གྱི་དགྲ་བོ་དེ་ལ་བརྟེན་ནས་བཟོད་པ་སྒོམ་ཐུབ་ཀྱི་ཡོད་རེད་བ་ས་དེ་འདྲ་ཡིན་དུས་བཟོད་པ་སྒོམ་ཡག་གི་གོ་སྐབས་དེ་རང་ལ་ཡང་གནོད་པ་བྱེད་མཁན་གྱི་དགྲ་བོ་དེ་གིས་བྱས་པ་རེད་བ་ས་དེ་འདྲ་ཡིན་དུས་དགྲ་བོ་དེ་དྲིན་ཆེན་པོ་རེད་འདུག་བ་ས་འདུག་ཟེར་འདྲ་བསམ་བཏང་ཡང་གསུང་གི་ཡོད་རེད། རུ་ཤིང་ཡོད་ཚད་དུས་རེར་བདག་ལ་གཞན་གྱིས་ཕྲག་དོག་གིས་གཤེ་སྐུར་ལ་སོགས་མི་རིགས་པའི་གྱོང་ཁ་རང་གིས་ལེན་པ་དང་རྒྱལ་ཁ་གཞན་ལ་འབུལ་བར་ཤོག། གང་ལ་བདག་གིས་ཕན་ལྷག་པར་དུ་ཡ་གང་ལ་བདག་གིས་ཕན་བཏགས་པའི་རེ་བ་ཆེ་བ་གང་ཞིག་གིས་ཤིན་ཏུ་མི་རིགས་གནོད་བྱེད་ནའང་བཤེས་གཉེན་དམ་པར་བལྟ་བར་ཤོག། ད་སོ་སོས་ཕར་ཕན་བཏགས།

ཕན་བདེ་མ་རྣམས་ཀུན་ལ་འབུལ། དང། གཏོང་ལེན་གྱི་དམིགས་པ་བྱེད་ཡ་དེ་རེད། རང་གི། སྒོ་གསུམ་གྱི་དགེ་བ་གང་ཡོད་པ་དེ་ནམ་མཁའི་མཐས་གཏུགས་པའི་སེམས་ཅན་ལ་ཡ། དམིགས་ཡ། དང། བསྔོ་ཡ། དང། བྱེ་བྲག་ཏུ། ཚེ་འདིའི། ང་རང་ཚོའི་ལྟ། བྱེད་ཀྱི། ངོ་ཤེས་གཙོ་བོར་གྱུར་པའི། འགྲོ་བ་མིའི་ལྟ་གཙོ་བོར། རེད་འདི་ལ་ཡ། ཕར། བསྔོ་ཡ། དེ་བཤད་པ་རེད། ཕན་བདེ་མ་རྣམས་ཀུན་ལ་འབུལ་མ་ཡི་གནོད་དང་སྡུག་བསྔལ་ཀུན་གསང་བས་བདག་ལ་ལེན་པར་ཤོག། ད་འདི་དོན་དམ་བྱང་ཆུབ་ཀྱི་སེམས་བསྒོམ་ཡ་དེ་ཡིན་འདྲ།